ད་བྱང་ཆུབ་ཀྱི་སེམས་ཀྱི་དགེ་རྩ་དེ་བསྔོ་ཡུལ་དེ་ག་པར་བསྔོས་པ་རེད་ཟེར་ན་རྫོགས་པའི་བྱང་ཆུབ་ལ་བསྔོས་པ་རེད་བ། སངས་རྒྱས་ཀྱི་གོ་འཕང་ལ་བསྔོས་པ་རེད་སངས་རྒྱས་གོ་འཕང་ཐོབ་ཚར་ནས་ཁོ་རྫོགས་གོ་མ་རེད་བ་འབྲས་བུ་རྫོགས་རྒྱུ་མེད་པ་རེད་བ། སངས་རྒྱས་གོ་འཕང་ཐོབ་ཚར་སོང་ན་རྒྱ་ཆེར་ཆེར་ཆེར་འགྲོ་དགོས་པ་མ་གཏོགས་རྫོགས་པའི་ཆོས་ནི་ཡོད་མ་རེད་བ། ཨ་དེ་ཡིས། དགེ་བ་གཞན་ཀུན་ཡིན་ན་དེ་ནི་ཆུ་ཤིང་དང་འདྲ་བ་རེད་ཟེར། དེ་ནས་བྱང་ཆུབ་ཀྱི་སེམས་དེ་ཡི་དགེ་རྩ་དེ་ཡིན་ན་ལྗོན་ཤིང་དང་འདྲ་བ་རེད་ཟེར། ཆུ་ཤིང་ཟེར་མཁན་དེ་ཁོ་འབྲས་བུ་གཅིག་བཏགས་སོང་ན་ཁོ་སྐམ་འགྲོ་གོ་རེད། ལྗོན་ཤིང་ཟེར་མཁན་དེ་འབྲས་བུ་ག་ཚོད་བཏགས་སོང་ན་ཡང་ཁོ་སྐམ་གོ་མ་རེད་འབྲས་བུ་གཅིག་གཞུག་གུ་གཉིས་གཉིས་གཞུག་གུ་གསུམ་དེ་འདྲ་ཡོང་གི་རེད། ད་ཆུ་ཤིང་ཟེར་མཁན་དེ་རྣམ་པ་སྣ་ཚོགས་ཀྱི་མངོན་བརྗོད་ཀྱི་བསྟན་བཅོས་དེ་ཚོ་ལ་འགའ་ཞིག་སྨྱུག་མ་ཡིན་ཟེར་གེ་དྲན་མི་ཐུབ་འགའ་ཞིག་གིས་ནི་འོམ་བུ་ཡིན་ཟེར་དྲན་མི་ཐུབ་འགའ་ཞིག་གིས་ཁོ་འབྲས་བུ་འབྲས་བུ་བཏགས་རེད་ད་ག་ཁོ་ཤི་འགྲོ་གོ་རེད་ཟེར་དྲན་མི་ཐུབ་མངོན་བརྗོད་ཀྱི་བསྟན་བཅོས་ནང་མང་པོ་གསུངས་ཤག་ད་ཡིན་ནའི་ལམ་རིམ་གྱི་ཟིན་བྲིས་དེ་ཚོ་ལ་ཤིང་འོམ་བུ་ཟེར་མཁན་དེ་ཟེར་གྱི་ཡོད་ཟེར་ནས་ལམ་རིམ་གྱི་ཟིན་བྲིས་དེ་འདྲ་འདུག་བ་འགའ་ཞིག་འགའ་ཞིག་གིས་ཡང་སྨྱུག་མ་ལ་བྱེད་གོ་རེད་ཟེར་ནས་དེ་ཡང་མེད། ཟེར་ཚོད་མི་མཁས་ཀྱི། དཔེར་ན་ག་རེ་ཟེར་ན་སློབ་དཔོན་ལེགས་ལྡན་འབྱེད་ཀྱི་དབུ་མ་སྙིང་པོའི་ནང་ལ་ལུས་ནི་ཆུ་ཤིང་དབུ་བ་འདྲ་ཟེར་དེའི་སྐབས་སུ་དེ་ན་སྙིང་པོ་མེད་པའི་དོན་གྱིས་བཤད་པ་རེད་བ་སྙིང་པོ་མེད་པའི་དོན་ཆུ་ཤིང་ཟེར་མཁན་དེ་སྙིང་པོ་མེད་པ་ཅིག་རེད། སྙིང་པོ་མེད་པ་དེ་ག་རེ་ཟེར་ན་སྨྱུག་མ་དེ། སྨྱུག་མ་ཟེར་མདོག་མཛུབ་གུ་བཙུགས་འགྲོ་དེ་སྨྱུག་མ་རེད་དེ་སྨྱུག་མ་པགས་པ་བཤུ་གིན་བཤུ་གིན་བྱས་ན་སྙིང་པོ་ཅིག་མཐོང་ཡོད་མ་རེད་བ། དེ་ཡང་སྨྱུག་མའི་པགས་པ་སྨྱུག་མའི་པགས་པ་ཟེར་ན་སྨྱུག་མའི་མཛུབ་གུ་འཛུགས་ཡས་ཀྱི་སྙིང་པོ་ཅིག་ཡོད་མ་རེད་བ། ད་ག་ནང་བཞིན་ཙང་ཙོང་ཙོང་ཟེར་གཉིས་དེ་ང་ཚོ་པ་པ་ཤུག་གེ་ཤུག་གེ་ཅི་ལ་ཙོང་གཟུགས་སྐུ་བཙུ་ཡ་ཁྱོད་ནས་ཡོད་མ་རུ་བ་པ་པ་གཅིག་ཤུག་གཉིས་ཤུག་དེ་ཁོ་བླ་གྲུ་གུར་བ་ཨ་དེ་འདྲ་ཅི་ལ་ཇག་ནའི་འདི་དེ་ཤི་དྲ་ཤི་ད་འདུག་དེ་ནས་ལོང་རིག་གིས་ཨ་དེ་ནས་ག་རེ་ས་ཆུ་ཤེལ་གྱི་དཔེ་བཞག་ཡ་དེ་ཚོ་ལ་ཤེ་འུ་བུ་སིང་དེ་རེད་ཟེར་ཤེ་འུ་བུ་སིང་དེ་ཁོ་འབྲས་བུ་བཏགས་ས་ཟེར་ན་རྐང་གྲུ་གུ་བ་རེད་ཨ་དེ་འདྲ་ཅི་ལ་ཟེར་ཆུ་ཤེལ་ད་རྒྱུ་ཤིང་ཟེར་གཉིས་དེ་འབྲས་བུ་རྫོགས་རྒྱུ་མིན་ཁྱེད་དེ་ལ་ཟེར་གྱིན་པ་རེད་འབྲས་བུ་བརྗིད་པའི་མི་སེར་འཕེལ་བར་རྒྱུ་འདེད་པ་ཤིན་ཏུ་མི་སེར་གྱིས་ན་ཡང་དཔའ་ལ་བརྟེན་ནས་འཇིགས་པ་ཆེན་པོ་ལྟར་གང་ལ་བརྟེན་ནས་ཡུད་ཀྱིས་སྒྲོལ་བྱེད་པ་དེ་ལ་བག་ཅན་རྣམས་ཀྱིས་ཅིས་མི་བརྟེན། ད་ལའང་ཟེར་སྡིག་པ་ཤིན་ཏུ་མི་བཟད་པ་བྱས་པ་སྡིག་པ་དེ་སྟོབས་ཆེན་པོ་དང་ཡུན་རིང་པོ་དང་ངན་སོང་མུ་མཐའ་མེད་པ་མྱོང་ཡས་ཀྱི་སྡིག་པ་དེ་འདྲ་བྱས་པ་ཡིན་ནའང། ཡིན་ནའི་ང་ཚོ། ལམ་ཀ་ནང་ལ་རྐུ་མ་ཇག་པ་ལ་སོགས་པ་དང་གཅན་གཟན་སྟག་དང་སེང་སྟག་དང་གཟིག་དང། དྲེད་མོང་ལ་སོགས་པ་དེ་ཚོ་ཡོད་ས་ཡི་ལམ་ཀ་ཅིག་ནས་འགྲོ་དགོས་བྱུང་ཟེར་ན་མི་དཔའ་བོ་གཅིག་ལ་བརྟེན་ན། མི་དཔའ་བོ་གཅིག་ལ། བརྟེན་པ་ཡིན་ན་མི་དཔའ་བོ་དེས་ཁྲིད་ཀྱི་ནི་ཐར་གྱི་རེད་པ། མི་དཔའ་བོ་གཅིག་ལ་མ་བརྟེན་གྱི་སོ་སོ་གཅིག་པོ་འགྲོ་དགོས་བྱུང་སོང་ན་ཡང་ན་གཅན་གཟན་གྱིས་བསད་བཞག་གི་རེད་ཡང་ན་རྐུ་མ་ཇག་པ་གིས་བསད་བཞག་གི་རེད། གལ་སྲིད་མ་བསད་པ་ཡིན་ན་རྐུ་མ་ཇག་པ་གིས་ཅ་ལག་དེ་ཚོ་སྒང་ག་འཕྲོག་གི་ནི་ཉམ་ཐག་ཉམ་ཐག་པའི་གནས་ལ་སྦྱར་བཞག་གི་རེད་བ། ད་མི་བརྟེན་ས་དེ་དཔའ་བོ་ཅིག་ཡོད་པ་ཡིན་ན་ནི། འཇིགས་པ་ཆེན་པོ་ག་ཚོད་ཡོད་པ་ཡིན་ནའི་རང་ལ་ནུས་པ་མེད་པ་ཡིན་ནའི་མི་དཔའ་བོ་དེས་ཁྲིད་ཀྱི་ནི་ཕ་རོལ་ཏུ་ཡར་ཐར་ཐུབ་གོ་རེད་བ། དེ་ནང་བཞིན་བྱས་ཀྱི་ནི་ང་ཚོ་ད། ངན་སོང་གསུམ་དུ་མྱོང་ཡས་ཀྱི་སྡིག་པ། ཤིན་ཏུ་ཆེན་པོ་རྫོགས་ཡ་མེད་པ་ངན་སོང་ན་མྱོང་ཡས་དེ་ཡང་ངན་སོང་ད་ག་ཙམ་མ་ཡིན་པ། བསྐལ་པ་མང་པོའི་བར་དུ་དམྱལ་བ་ན་བསྡད་ཡས་ཀྱི་རྒྱུ་མང་པོ་ཅིག་ང་ཚོས་བསགས་བསྡད་ཡོད་རེད་པ། བསགས་བྱས་ནས་བསྡད་ཡོད་དེ་ད། དཀྱུས་མ། ཡར་ཐར་དགོས་བྱུང་སོང་ན་རང་གཅིག་པུ་གིས་ཡར་ཐར་དགོས་རང། བྱང་ཆུབ་ཀྱི་སེམས་ལ་སོགས་པ་གང་ལ་ཡང་མ་བརྟེན་པར་བྱས་ནས་སོ་སོ་གཅིག་པུ་གིས་ད་ག་ཙམ་བསྡད་ནས་ཡར་ཐར་ཐུབ་ཀྱི་རེད་པས་ཟེར་ན་འཇིགས་པ་ཆེན་པོ་དེ་ལས་ཡར་ཐར་ཐུབ་རྒྱུ་ནི་མེད་པ་རེད། དེ་ག་རེ་ལ་བརྟེན་དགོས་ཀྱི་རེད་ཟེར་ན་བྱང་ཆུབ་ཀྱི་སེམས་ལ་བརྟེན་པ་ཡིན་ན་འཇིགས་པ་ཆེན་པོ་ག་ཚོད་ཡོད་པ་ཡིན་ན་ཡང་དེ་ལས་ཡར་ཐར་ཐུབ་ཀྱི་རེད། བྱང་ཆུབ་ཀྱི་སེམས་རིན་པོ་ཆེ་དེ་རྒྱུད་ལ་སྐྱེས་པ་ལ་སོགས་པ་དེ་ཚོ་བྱུང་བ་ཡིན་ན་ངན་སོང་གི་སྡུག་བསྔལ་བསམ་གྱིས་མི་ཁྱབ་པའི་འཇིགས་སྐྲག་ཆེན་པོ་དེ་ཚོ་ལས་ཞེད་དགོས་ཀྱི་མ་རེད་ཟེར། འོ་དེས་ཚོད་འགྲམ་དེ་སྡིག་པ་ཤིན་ཏུ་མི་བཟད་བྱས་ན་ཡང་དཔའ་ལ་བརྟེན་ནས་འཇིགས་པ་ཆེན་པོ་ལྟར་ཟེར་མི་དཔའ་བོ་ལ་བརྟེན་ནས་འཇིགས་པ་ཆེན་པོ་ལས་གྲོལ་བ་ནང་བཞིན་རེད་ཟེར། གང་ལ་བརྟེན་ནས་ཡུད་ཀྱིས་སྒྲོལ་འགྱུར་བ་ཟེར་བའི་གང་ཟེར་ཏེ། གང་སྒྲ་དེ་སྤྱི་སྒྲ་ཡིན་ཙང་ཨ་ནི་བྱང་ཆུབ་ཀྱི་སེམས་ལ་སྦྱར་ནས་བྱང་ཆུབ་ཀྱི་སེམས་ལ་བརྟེན་པ་ཡིན་ན་བྱང་ཆུབ་ཀྱི་སེམས་ལ་བརྟེན་ནས་ཡུད་ཀྱིས་སྒྲོལ་འགྱུར་བ་ཟེར་ལས་སླ་པོ་བྱས་ཡུད་ཙམ་གྱིས་ངན་སོང་གི་སྡུག་བསྔལ་ལས་ཡར་ཐར་འགྲོ་གི་རེད། དཔེར་ན་ང་ཚོ། བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ་དམྱལ་བ་ཤིང་རྟ་འདྲེན་པའི་གྱད་དུ་སྐུ་འཁྲུངས་པ་དེའི་ཚེ་ན། ཤིང་རྟ་འཁོར་ལོ་བསྒྲིལ་བཅུག། ཤིང་རྟ་འཁོར་ལོ་བསྒྲལ་བཅོས་བྱས་ནས། གྲོལ་ཏེ་ཤིང་རྟ་འཁོར་ལོ་བསྒྲལ་མ་ཐུབ་དེ་ཉེ་བའི་ལས་འགན་དེ་ཚོགས་ཀྱི་གྲོལ་ཏེ་སྒོ་ལས་ཐོ་བ་ཞུ། ལྕགས་ཀྱི་ཐོ་བ་མེ་རབ་ཏུ་འབར་བ་ལ་སོགས་པ་ཚོས་ཞུ་སྟེ་བཀོད་ལ། གྲོལ་ལ་མེད་པའི་སྙིང་རྗེ་གྱིས་བྱས་ནས། ཁོ་ཡི་དྲ་ཡལ་གྱིས་འཚོས་ཏེ་ངག་གི་དྲལ་གྱིས་ངག་སྒོ་ལས་བཀོད་རུ་ཅིག་ཟེར་ནས་ཉེ་བའི་གྱི་ལས་འགན་ལ་ཡར་ཞུ་སྟེ་བཀོད་ལ་ཉེ་བའི་ལས་འགན་གྱི་ཁོང་ཁྲོ་ལོངས་བྱས་ནས་དེས། དེའི་སྒོ་ལས་ཐོ་བ་ཞུ་ཅིང་ལས་ཀྱི་སྒྲིབ་པ་དེ་དག་ནས་དེ་ནས། ཉེ་བ་ནང་ཅི་ཡལ་གྱིས་དེ་ནས། ལས་དེ་ཟད་ནས། ལམ་སེང་སུམ་ཅུ་རྩ་གསུམ་གྱི་ལྷ་ལ་ཡར་སྐྱེས་པ་རེད་ཟེར་གྱི་ཡོད་རེད་བ། ཉིན་ལེགས་སྙིང་རྗེ་དམྱལ་བའི་གནས་ལ་སྐྱེས་ཟེར་གྱི། ཨ་བ་དེ་འདྲ་བྱས་ནས། བྱང་ཆུབ་སེམས་རིན་པོ་ཆེ་དེ་སྐྱེས་པ་ཡིན་ན་སྐད་ཅིག་དེ་ཙམ་གྱིས་ལམ་སེང་གྲོལ་ཐུབ་གོ། ལམ་སེང་དེ་མ་ཐག་ཏུ་དམྱལ་བའི་གི་སྡུག་བསྔལ་ལ་སོགས་པ་དེ་ཚོ་རང་གི་ལུས་ལ་མྱོང་བསྡད་ཡོད་ན་ཡང་སྐད་ཅིག་མ་ད་ག་རང་ཡར་གྲོལ་ཐུབ་མ་གཏོགས། ཡང་ཡུན་རིང་པོ་མྱོང་དགོས་ཀྱི་མེད་པ་རེད། རིང་པོ་ཞིག་ནས་ངན་སོང་དུ་འགྲོ་ཞིང་མྱུར་དུ་ཐར་པར་འགྱུར་ཞེས་མདོ་སྡེ་རྒྱན་ནས་གསུངས་ཡོད་རེད་བ་དེ་ཚོ་གཅིག་པ་ཡིན་པ་རེད།

བྱང་ཆུབ་སེམས་དེ་ཕན་ཡོན་དེ་དང་དེ་ཞེས་བྱ་བ་ཡོད་པ་ཡིན་ན་བྱང་ཆུབ་སེམས་དེ་དགོས་ཀྱི་འདུག་སེ། དགོས་ཀྱི་འདུག་ཉམས་སུ་ལེན་དགོས་ཀྱི་འདུག་དེ་ཉམས་སུ་ལེན་པ་ཡིན་ན་སྒྲིབ་པ་ཡང་ད་ག་རང་དག་གི་འདུག་སེ་ཚོགས་པ་ཡང་ད་ག་རང་རྫོགས་ཀྱི་འདུག་སེ། ཚང་མ་ཐམས་ཅད་དེས་ཕན་ཐོགས་ཀྱི་འདུག་དེ་ཡོད་པ་ཡིན་ན་འོ་ན་ཁོ་ག་འདྲ་ཅིག་ལ་ངོས་འཛིན་བྱེད་དགོས་རེད་ཟེར་ན་ཨ་ནི་བྱང་ཆུབ་སེམས་དེ་ལ་སྨོན་པ་བྱང་ཆུབ་སེམས་སེམས་བསྐྱེད་ཅིག་དང་འཇུག་པ་བྱང་ཆུབ་ཀྱི་སེམས་སེམས་བསྐྱེད་འདི་གཉིས་ཡོད་རེད་ཟེར་ནས་ད་ངོ་བོ་མ་བཤད་མ་གཏོགས་དབྱེ་བ་གཉིས་པོ་དེ་བཤད་པ་རེད་པ་ངོ་བོ་དེ་མངོན་རྟོགས་རྒྱན་ནས་བཤད་ཚར་བ་ཡིན་ཙང་སྤྱོད་འཇུག་ནས་མ་གསུངས་པ་རེད།

ཉེན་ཁ་ཆེན་པོ་ཆགས་ཀྱི་ཡོད་ཙང་ཐོག་མ་ནས་ནི་ཐབས་ལ་མཁས་པ་བྱེད་བྱས་ནས་རྒྱལ་སྲས་ཀྱི་སྤྱོད་པ་ལ་སོགས་པ་དེ་ཚོ་སློབ་རུ་བཅུག། རྒྱལ་སྲས་ཀྱི་སྤྱོད་པ་ལ་སོགས་པ་དེ་ཚོ་སྒང་ག་ཕར་བཤད་ནས་དེ་ཚོ་ཚང་མ་ཐམས་ཅད་ཉན། བྱང་ཆུབ་སེམས་དཔའི་སྡེ་སྣོད་ཤིན་ཏུ་རྒྱ་ཆེ་བ་ལ་སོགས་པ་དེ་ཚོ་ཉན། ཉན་བྱས་ནས་ད་རྒྱལ་སྲས་ཀྱི་སྤྱོད་པ་དེ་ཚོ་ལ་སློབ་པར་ནུས་པ་འདུག་ད་སློབ་ཐུབ་པ་འདུག་སོ་སོ་རྣམས་ཀྱིས་ནི་ཐག་གཅོད་ཐུབ་ཀྱི་འདུག་ན་དེ་ནས་གཞི་ནས་འཇུག་པ་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ནས་འཇུག་སྡོམ་སེམས་བསྐྱེད་དེ།

ལོ་གཅིག་བར་དུ་དེ་སྲོང་ལོང་དང་མི་ལྡན་བས་ན་ཁོ་ལྷས་ཡིན་ལྷས་ཡིན་མར་བ། སྲོང་ལོང་དེ་དག་རང་འདས་ཡོར་མ་ཐོས་ཅིག་པ་དངོས་སུ་ལ་ལས་དག་ནས་མ་འགྲོ་བས་ཡིན་ན་ཁོ་ལྷས་ཡིན་མར་བ། ད་འགྲོ་དགོས་གསུངས་པའི་གསུངས་པ་དེ་ཙམ་གྱིས་མ་ཟད་པར་རང་གིས་དངོས་སུ་བྱ་བ་དེ་ལ་འཇུག་ནས་འགྲོ་ཡས་ཀྱི་གྲ་སྒྲིག་བྱས་ནས། དངོས་སུ་ཡོང་ནས་སྐོམ་པ་རྡོ་ལས་སྐྱེས་པ་ལ་སོགས་པ་དེ་ཚོ་བྱས་པས་ཡིན་ན་དེ་ལྷས་འགྲོ་དགོས་བར་ག་ལེ་ག་ལེ་གོམ་པ་གཅིག་མ་ཐོན་པོ་མ་ཐོན་ན་ཡང་གོམ་པ་གཅིག་པོ་དེ་ཐག་ཉེ་རེ་སྒྲུགས་ཚར་བར་གོམ་པ་གཉིས་པོ་བ་ཡིན་ན་གཉིས་གཉིས་དེ་ཐག་ཉེ་རེ་སྒྲུགས་པར་བ་གསུམ་པོ་བ་ཡིན་ན་གསུམ་ཐག་ཉེ་རེ་སྒྲུགས་དགོས་བར་བ།

བྱང་ཆུབ་སྨོན་པའི་སེམས་ལས་ནི་འཁོར་ཚེ་འབྲས་བུ་ཆེ་འབྱུང་ཡང། ཇི་ལྟར་འཇུག་པའི་སེམས་བཞིན་དུ་བསོད་ནམས་རྒྱུན་ཆགས་འབྱུང་བ་མིན་ཟེར་དེ་དེ་ཡིན་པ་རེད། ད་བྱང་ཆུབ་སྨོན་པའི་སེམས་ལ་ཡང་ཕན་ཡོན་དཔག་ཏུ་མེད་པ་མང་པོ་ཡོད་རེད། ཨ་ནི་འཁོར་བར་འཁོར་བའི་དེའི་ཚེ་ན་ཡང་འཁོར་བའི་ནང་བསྡད་པའི་གནས་སྐབས་ཚོ་ལ་ཡང་འབྲས་བུ་ཆེན་པོ་ཡོང་གི་རེད། འབྲས་བུ་ད་ག་ཟེར་འབྲས་བུ་མ་ཡིན་པར་འབྲས་བུ་ཆེན་པོ་ཞིག་ལ་ཡོང་གི་རེད།

སེམས་དེ་སྐྱེས་ཚར་སོང་ན་ཨ་ནི་སླར་ཡང་དེ་ནས་ལྡོག་ཡ་མེད་པ་དེ་འདྲ་ཅིག་གི་སེམས་སྐྱེས་པ་རེད། ཨ་ནི་སེམས་དེ་ཡང་དག་བླངས་གྱུར་པ་ཟེར་འཇུག་པ་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ནས་སྡོམ་པའི་ཆོ་ག་བཟུང་བ་ཡིན་ན། སྡོམ་པའི་ཆོ་ག་བཟུང་ནས་བཟུང་སྟེ་དེ་ནས་བཟུང་སྟེ་གཉིད་ལོག་གམ་ཟེར་ད་གཉིད་ཁུག་པ་ཡིན་ནའང་ད། རང་གི་དཔེར་ན་ཉིན་མཚན་ཐམས་ཅད་དུ་གོ་བ་གཉིད་ཉལ་བསྡད་པ་ཡིན་ནའང་བསོད་ནམས་ནམ་མཁའ་དང་མཉམ་པ་དེ་འཕེལ་འཕེལ་བ་ཅིག་བསྡད་པ་རེད་འཇུག་པ་བྱང་ཆུབ་མཆོག་ཏུ་སེམས་སྐྱེས་ཚར་སོང་ན། རང་གི་ཉིན་མཚན་ཐམས་ཅད་དུ་གཉིད་ཉལ་བསྡད་པ་ཡིན་ནའང་བསོད་ནམས་དེ་ནམ་མཁའ་དང་མཉམ་པ་འཕེལ་འཕེལ་བ་ཅིག་འདས་མ་ཐག་བསོད་ནམས་འཕེལ་བ་དེ།

དེ་ནི་འཐད་པ་དང་བཅས་པར་ལག་བཟངས་ཀྱིས་ནི་ཞུས་པ་ལས། དམན་མོས་སེམས་ཅན་དོན་གྱི་ཕྱིར་དེ་བཞིན་གཤེགས་པ་ཉིད་ཀྱིས་གསུངས་ཟེར། ད་ཕན་ཡོན་དེ་དག་ནི་ག་བར་གསུངས་པ་རེད་ཟེར་ན་ཕན་ཡོན་དེ་ནི་ག་རེའི་ཆེད་དུ་གསུངས་པ་རེད་གསུངས་ས་དེ་ག་བར་གསུངས་པ་རེད་སུ་ཡིས་གསུངས་པ་རེད་ཟེར་ན་དེ་ནི་འཐད་པ་དང་བཅས་པ། དེ་ནི་དེ་ནི་འཐད་པ་དང་བཅས་པ་རིགས་པ་དང་ལྡན་པ་རེད།